ཨ་མི་རི་ཀའི་རྒྱལ་སར་ཝཱ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་ཞུ་ཡག་གི Podcast དབྱེ་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། དེང་སྐབས་སི་རི་ལངྐའི་ནང་དཔལ་འབྱོར་དཀའ་ངལ་ཆེན་པོ་འཕྲད་བཞིན་པའི་རྐྱེན་གྱིས་མི་མང་གིས་གཞུང་གི་དཔལ་འབྱོར་སྲིད་ཇུས་ལ་ངོ་རྒོལ་བྱས་ནས་རྒྱལ་ཁབ་དེ་ཟང་ཟིང་ནང་ལྷུང་ཡོད་པ་རེད། སིར་ལངྐའི་དཔལ་འབྱོར་ལ་དཀའ་ངལ་དེ་ལྟར་འཕྲད་དགོས་པའི་རྒྱུ་རྐྱེན་ནི་ཧ་ཅང་རྙོག་ཟིང་ཆེ་བ་ཞིག་ཡོད་ན་ཡང། དེའི་ནང་ནས་གཅིག་ནི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་དང་འབྲེལ་བ་ཆེན་པོ་ཡོད་པ་ཞིག་ཡིན་པས། དེ་རིང་ང་ཚོའི Podcast དབྱེ་ཞིབ་ལས་རིམ་འདིའི་ནང་ལ་ཡང་གནས་ཚུལ་འདི་དང་འབྲེལ་བ་ཡོད་པའི་གནད་དོན་ཁག་ཅིག་སྐོར་ལ་ཡང་བགྲོ་གླེང་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་རེད། འདས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་སི་རི་ལང་ཀའི་ནང་ལོགས་མི་མང་གིས་ངོ་རྒོལ་བྱས་བྱས། གཞུང་གི་ལྷག་པར་དུ་སྲིད་འཛིན་ཕོ་བྲང་རང་ལ་ཡང་ཁོ་ཚོས་རྔམ་སྟོན་ཁྲོམ་སྐོར་དང་གཞུག་དེ་མཐའ་མ་དེ་ཕོ་བྲང་ནང་ལོགས་ཡར་འཛུལ་བྱས། སྲིད་འཛིན་དེ་བལ་བྲོས་འགྲོ་བ་བྱེད་དེ་མ་ཟད་སྲིད་བློན་བྲོས་ཕྱིན་བྱས་སྲིད་བློན་དང་སྲིད་འཛིན་གཉིས་ཆར་དང་དེ་ཡིན་ན་དགོངས་པ་ཞུ་གི་ཡིན་ཞེས་བྱས་ཕལ་ཆེན་འདས་པའི་ཉིན་མ་གཉིས་ནང་ལོགས་ལ་ཡར་སྲིད་བློན་གྱི་དང་སྲིད་འཛིན་གྱི་ལས་ཁུངས་ནང་དེ་ཚོར་ད་མི་སུ་འགྲོ་འགྲོ་དང་ནང་ལོགས་ཕྱིན་བྱས་ད་ཟང་ཟིང་གི་གནས་ཚུལ་ང་ཚོས་བརྙན་འཕྲིན་ཐོག་ལ་ཡང་མང་པོ་ཞེ་པོ་ཞིག་མཐོང་སོང་ཨང། དེ་ཚོའི་ཐད་ཀ་ད་རྒྱུ་མཚན་གཙོ་བོ་དེ་ནི་འདས་པའི་ལོ་གཅིག་གཉིས་ཀྱི་ནང་ལ་སིར་ལང་ཀའི་དཔལ་འབྱོར་ལ་ཡང་དཀའ་ངལ་ཆེན་པོ་ཞེ་པོ་འཕྲད་བྱས་སྟངས་དེ་ཁོ་ཚོས་ཕྱི་རྒྱལ་གྱི་བཤད་སྟངས་ལ་བྱས་པ་ཡིན་ན Bankrupt བྱས་པ་ཟེར་མཐོང་ཨང་ད Bankrupt ཟེར་བ་གང་ལྟར་མ་རྩ་རྡིབ་པ་སུ་དེར་ཕྱིན། ད་གཞུང་གིས་གང་ལྟར་འགྲོ་གྲོན་དང་བུ་ལོན་སྤྲད་ཡ་དེ་ཚོ་ཆད་ལྟ་ཚོད་བུ་ལོན་འཁོར་སྤྲད་ཐུབ་ཡག་མེད་དང་ཨ་མི་མང་ཕོགས་རྒྱག་ཡག་དང་ད་གཞུང་གི་འགྲོ་སོང་བཏང་ཡག་ཁོར་མེད་བྱས་བྱས། ཚོང་པ་བྱེད་མི་ཡིན་ན་སྒེར་གྱི་ཚོང་པ་བྱེད་ན་ད་མཐའ་མ་དེ་རྦད་དེ་མ་རྩ་ཆ་ཚང་རྡིབ་བྱས་ད་ཚོང་རྒྱག་ཡག་མེད་ཆགས་ཡག་འབྱོར་པ་འདིའི་དེ་འདྲ་ཅིག་ལ་སླེབས་རེད་བྱས་བྱས་ཁོ་ཚོས་ཟེར་གྱི་ཡོད་རེད་ད་སིར་ལང་ཀའི་དཔལ་འབྱོར་ལ་ཡང་དཀའ་ངལ་འདུག་སེ་ཆེན་པོ་འཕྲད་དགོས་ཡག་གི་རྒྱུ་མཚན་དེ་མང་པོ་ཞེ་པོ་ཅིག་ཡོད་ས་རེད་དཔེར་ཆ་བཞག་ན་ད་རེད་ང་དེ New York Times ནང་ལོགས་ད་རིང་གི་ཨ་ནི་གསར་ཤོག་འདིའི་ནང་ལོགས་ལ་ཡ་ད་དམིགས་བསལ་གྱིས་དེ་གླེང་བརྗོད་པའི་སིར་ལང་ཀའི་ནང་ལོགས་དཔལ་འབྱོར་དཀའ་ངལ་འདུག་སེ་ཆེན་པོ་འཕྲད་དགོས་པའི་གནས་ཚུལ་ཅིག་ཡིན་ན་བྲིས་ཤག་ད་དེ་ཚོ་བལྟས་པ་ཡིན་ན་དེ་སིར་ལང་ཀའི་གཞུང་གི་ཨ་ནི་སྲིད་འཛིན་ནས་སྲིད་བློན་ནས་དེ་ཚོ་ཚང་མ་ལོགས་ཁོ་ཚོ་གང་ལྟར་མི་ཚང་གཅིག་གིས་རྒྱུན་རིང་པོ་ཞེ་པོ་ཟིན་བྱས་ཨ་ནི་མི་ཚང་འདིར་གཏོགས་པ་གཅིག་ཕ་མ་སྤུན་ཀྱག་དེ་ཚོ་ཚང་མ་ལོགས་ད་བ་ལ་ཡ་གཅིག་བཀའ་བློན་གསོབ་འདེ་ད་ག་ས་ག་ལ་བསྐོས་ཨ་ནི་གཞུང་གི་གང་ལྟར་ལས་ཀའི་བྱེད་སྟངས་དང་དེ་ཚོ་མང་པོ་ཞེ་པོ་ཅིག་གང་ལྟར་རྒྱུ་རྐྱེན་མང་པོ་ཞེ་པོ་ཅིག་ཡོད་ས་རེད་ད་ཡིན་ན་ཡང་རྒྱུ་རྐྱེན་དེ་ཚོ་སྒང་གའི་ནང་ནས་ཡིན་ན་མངོན་གསལ་དོད་ཤོས་ད་ད་ད་རིང་དེ་ཡང་དཀའ་ངལ་འཕྲད་པའི་སྐབས་དེ་ཡང་མིས་གྲངས་ཀར་བཤད་པའི་སྐབས་དེར་ད་གྲངས་ཀ་གལ་ཆེ་ཤོས་ག་རེ་ཟེར་ན་ད་རེས་ཀྱི་སིར་ལང་ཀའི་ཕྱིའི་རྒྱལ་ཁབ་ལ་ཡ་ཨ་ནི་བསགས་བཞག་པའི་བུ་ལོན་ཨ་མི་རི་ཀའི Dollar དུང་ཕྱུར་ལྔ་བརྒྱ་བཅུ་ཙམ་ཞིག་ཡོད་ས་རེད། ལྔ་བརྒྱ་བཅུ་ཡོད་པས་མ་ཟད་ཡིན་ན་ད་ལོ་རང་ད་བུ་ལོན་སྤྲད་དགོས་ཡག་གི་བུ་ལོན་སྤྲད་ཡག་གི་དུས་ཚོད་གླེང་རྒྱུ་ཁོ་རང་དུང་ཕྱུར་བདུན་ཅུ་ཙི་ཡོད་ས་རེད་ད་དེ་ཚོ་ཡིན་ན་སི་རི་ལང་ཀའི་གཞུང་གིས་ཡིན་ན་སྤྲད་ཐབས་ཁོ་རང་མེད་པ་ཆགས་བྱས་ཡིན་ན་ཟླ་བ་གཅིག་ཙི་ཞིག་སྔོན་ནས་ད་གང་དག་དེ་ཡོད་དེ་བུ་ལོན་སྤྲད་ཐུག་གི་མི་འདུག་བྱས་བྱས་གང་དག་བུ་ལོན་སྤྲད་ཡག་དེ་མཚམས་བཞག་ཡོད་བྱས་ད་སྤྱིར་བཏང་ཡིན་པ་ཡིན་ན་གཅིག་བཟོ་ཚོང་ལས་ཁང་ཡིན་ནི་རེད་ད་ཚོང་ཁང་ཆུང་ཆུང་རེ་ཞིག་ཡིན་ནི་རེད་ད་བུ་ལོན་སྤྲད་ཡོད་ཞུ་བྱས་བུ་ལོན་སྤྲད་མ་ཐུབ་པའི་ཉེན་ཁ་དེ་ནས་ཡིན་ན་ཨ་གང་དག་སྤྱིར་བཏང་ཁྲིམས་ཁང་ཕྱིན་བྱས་ད

ལམ་ཀ་བཟོ་ཡག་ཡིན་ན་རེད་གནམ་ཐང་རྒྱག་ཡག་ཡིན་ན་རེད་ལྷག་པར་དུ་ཡིན་ན་སྐད་གྲགས་ཆེ་ཤོས་ཀྱི་ཁོང་ཚོ་ཕར་ཡག་གྲུ་ཁ་བྱེད་པོ་ཞེ་པོ་བཟོས་ཡོད་རེད་ད་དེ་ཚོ་ཞེ་པོ་ཅིག་མང་པོ་ཅིག་ཡིན་ན་ད་གང་ལྟར་རྒྱ་ནག་གི་ད་རེས་སྐབས་སུ་ཡིན་ན་རྒྱུད་གཅིག་ལམ་གཅིག་ཟེར་དེ་ཨ་ནི་ག་ཚོད་རེད་ཞི་ཅིན་ཕིན་གྱི་ཅིག་ད་འཛམ་བུ་གླིང་ནང་ལ་རྒྱལ་ཁབ་སྐྱོ་པོ་མང་པོ་ཅིག་ལ་ཡག་ཡིན་ན་རྨང་གཞིའི་འཛུགས་སྐྲུན་བྱེད་ཀྱི་ཡིན་ཟེར་དུས་དེ་ཚོའི་ནང་གི་བྱེད་སའི་ཨ་ནི་དཔེ་མཚོན་ལྟ་བུ་ཅིག་གལ་ཆེ་ཤོས་ཅིག་ནི་སི་རི་ལང་ཀ་ཆགས་བསྡད་ཡོད་རེད་ཆགས་བྱས་ད་ངས་དེ་རིང་ཞུས་པའི་ཁོང་ཚོའི་བུ་ལོན། ཨ་མི་རི་ཀའི་སྒོར་མོ། དུང་སྒྱུར། ལྔ་བརྒྱ་བཅུའི་ནང་ལོགས་ནས་བརྒྱ་ཆ་བཅུ། ཡིན་ན་བུ་ལོན་དེ་ནི་རྒྱ་ནག་རུ་སྤྲད་དགོས་ཀྱི་འདུག་ཨ་ནི་དེ་སྤྲད་དགོས་ཀྱི་མ་ཟད་ཡིན་ན་དོགས་པ་ད་རྒྱ་ནག་གི་གནས་ཚུལ་ལ་ཞིབ་འཇུག་བྱེད་ཡས་དང་སི་རི་ལང་ཀའི་དེ་ཚོ་ངས་དོགས་པ་རྩོམ་དེ་མང་པོ་ཞིག་ཀློག་ཡིན་དེ་ཚོ་གསལ་ལ་བྱས་པ་ཡིན་ན། ཨ་ད་ཕ་གི་རྒྱ་ནག་གི་ཨ་ནི་བུ་ལོན་དེ་ནང་ནས་ཁོང་ཚོའི་དུང་སྒྱུར་ལྔ་བཅུ།

ད་ག་ད་རྨང་གཞིའི་འཛུགས་སྐྲུན་གྱི་ལས་ཀ་མང་པོ་ཞེ་པོ་ཞིག་བྱས། ལས་ཀ་དེ་ཚོ་བྱེད་བཅུག་པ་སི་རི་ལང་ཀ་གཞུང་གིས་ཡང་དངུལ་སྤྲད་མེད་དུས་ཨོན་ག་དུས་ཡིན་ན་ལས་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཨོ་རྙེད་ལས་ང་ཚོས་དངུལ་སྔ་འདྲི་གནང་ཨོན་གཞུག་གུ་དེ་ཡིན་ན་བུ་ལོན་སྤྲད་མ་ཐུབ་ན་ཁྱོད་ཚོའི་གཏེར་ཁ་ཁྱེར་འགྲོ་གི་ཡིན་ཁྱོད་ཚོའི་དཔེར་ན་ཆ་བཞག་ན་གྲུ་ཁ་ངས་ད་གིན་ཞུ་ཡ་དེ་ཡིན་ན་གྲུ་ཁ་དེ་བུ་ལོན་སྤྲད་མ་ཐུབ་ཡིན་ཨ་ནི་གྲུ་ཁ་དེའི་འཛིན་སྐྱོང་བྱེད་ཡག་གི་བདག་དབང་དེ་ཡིན་ན་རྒྱ་ནག་གིས་འཁྱེར་འགྲོ་གི་ཡིན་ཟེར་བྱས་ད་ག་འདྲ་དོན་དངོས་ཀྱི་ཕ་གི། སི་རི་ལང་ཀའི་རྒྱ་ཁྱོན་ཡོངས་ནས་ཡིན་ན་རྒྱ་ནག་གཞུང་གཅིག་པོ་མ་ཡིན་པ་རྒྱ་ནག་གི་དངུལ་ཁང་དང་རྒྱ་ནག་གི་བཟོ་ཚོང་ལས་ཁང་དང་དེ་ཚོ་ལ་ཡ་ཡིན་ན་ད་བུ་ལོན་སྤྲད་ཡ་དེ་ཡིན་ན་དུང་ཕྱུར་ལྔ་བཅུ་ང་དགུ་ལས་ཞེ་དྲག་ཞེ་དྲག་ཆགས་ཡོད་རེད་ལྡབ་མང་པོ་ཆགས་ཡོད་རེད་ཟེར་བྱས་ཟེར་གྱི་འདུག་བྱས་ཙང་ཁ་དེ་འདྲས་སོང་ཙང་ཡིན་ན་ད་རེས་ཀྱི་སི་རི་ལང་ཀའི་ནང་ལོགས་དཔལ་འབྱོར་དེ་ཚོ་དཀའ་ངལ་ཆེན་པོ་ཞིག་འཕྲད་ཡ་དེ་མ་དང་གཙོ་བོ་གཅིག་གིས་ནི་ད་རྒྱལ་ཁབ་ཁོ་རའི་ནང་ལོགས་ཀྱི་གཞུང་གི་འཛིན་སྐྱོང་བྱེད་སྟངས་ད་དེ་ཚོ་ཡིན་ན་འཛིན་སྐྱོང་ཡག་པོ་མ་བྱུང་ད་ད་དེ་ཚོ་གང་གནས་ཚུལ་མང་པོ་བྱུང་བ་རེད་དེ་སྔ་དེ་གང་འདྲ་བྱུང་དགོས་ཡག་གི་རྒྱུ་མཚན་དེ་ཡིན་ན། གཙོ་བོ་གཅིག་གར་ཐུག་ཟེར་ན་ད་ད་རེས་ག་ཚོད་རེད་གནས་ཚུལ་མང་པོ་ཞེ་པོ་ཅིག་གང་ལྟར་སྡུག་ཅག་མཉམ་འཛོམས་བྱས་བྱས་དཔེར་ན་ཆ་བཞག་ན་འདས་པའི་ལོ་གཉིས་ནང་ལོགས་ལ་ཡག་ནད་ཡམས་ཆེན་པོ་བྱུང་བ་རེད་ད་རེས་ཀྱང་འཛམ་བུ་གླིང་ནང་ལོགས་ལ་ཡང་ཟ་འབྲུའི་གོང་དེ་ཞེ་པོ་ཅིག་འཕར་འགྲོ་གི་ཡོད་རེད་ཨུ་རུ་སུས་ཡུ་ཀེ་རེན་ཡར་དམག་འཁྲུག་བརྒྱབ་པའི་རྐྱེན་གྱིས་སྣུམ་གྱི་གོང་དེ་ཚོ་ཞེ་པོ་ཅིག་འཕར་འགྲོ་གི་ཡོད་རེད་ཨ་ནི་ད་རེས་སྐབས་སུ་ཡིན་ན་སི་རི་ལང་ཀའི་ནང་ལོགས་ཁོ་རང་ཚོ་ལྷག་པར་དུ་ཡིན་ན་ཉོ་ཡག་མང་པོ་ཞེ་པོ་ཅིག་ག་ཚོད་རེད་ཅིག་གིས་རྫས་ལུད་དང་དེ་ཉོ་དགོས་ཀྱི་དེ་ཚོ་ཚང་མ་ལ་གོང་འཕར་བསྡད་ཡོད་རེད་དེ་འདྲས་གི་གང་དག་གནས་ཚུལ་རྒྱུ་རྐྱེན་མང་པོ་ཞེ་པོ་ཞིག་ཡོད་པ་ཡིན་ནའི་དེའི་མ་རྩར་གལ་ཁ་ཆེན་པའི་ནས་ཨ་ནི་རྒྱ་ནག་དང་གང་དག་འབྲེལ་བ་ཆེན་པོ་ཞེ་པོ་ཞིག་ཆགས་ཡོད་ས་རེད། དེས་མ་ཟད་འདི་ལས་རྒྱ་ཆེ་སར་བལྟས་པ་ཡིན་ན་ད་ལྟ་དཔེར་ན་ཆ་བཞག་ན་ཨེ་པི་གསར་འགྱུར་ལས་ཁང་གིས་ད་རིང་དེ་སི་རི་ལང་ཀའི་ནང་ལོགས་ལ་དཀའ་ངལ་འདི་འདྲ་བྱུང་བའི་རྐྱེན་གྱིས་ཡིན་ན་དོགས་པ་འཛམ་བུ་གླིང་གི་ད་རྒྱལ་ཁབ་སི་རི་ལང་ཀ་འདྲ་པོ་འདི་ནང་ལོགས་ལ་ཡང་དཔལ་འབྱོར་གྱི་དཀའ་ངལ་གང་དག་བུ་ལོན་སྤྲད་མ་ཐུབ་པའི་དཀའ་ངལ་འདི་ཡོད་པའི་རྒྱལ་ཁབ་དེ་འདྲའི་ག་པར་ཡོད་མེད་བལྟ་དུས་ཙམ་པ་ཡིན་ན་ཧ་ལམ་སི་རི་ལང་ཀ་ནང་བཞིན་གྱི་གནས་སྟངས

རྒྱལ་ཁབ་དེ་གའི་ཚང་མ་ལོག་ལ་ཡིན་ན་ད་ག་འདྲ་ཧ་ལམ་ཅིག་གིས་བྷི་གའི་ནང་ལོག་ལ་ཡ་ད་རིང་གལ་སྲིད་ང་སྲི་ལངྐ་ནང་བཞིན་ཨ་ནི་བྷི་གའི་གཞུང་གིས་ད་བལ་མགོ་རྟིང་སློག་རྗེས་སྲིད་འཛིན་ད་བོད་འགྲོ་དགོས་བྱེད་པའི་འདི་གནས་ཚུལ་ད་ལྟ་རང་ད་བྱུང་ཡོད་མ་རེད་ལས་ཀྱ་རྒྱལ་ཁབ་དེ་ཚོའི་ནང་ལོག་གི་གཞུང་དེ་ཧ་ལམ་ཆ་ཚང་བལ་མ་ད་རྡིབ་ཚར་བཞག་ཟེར་བྱས་འདུག་ད་གཅིག་བྱས་ན་ད་རྒྱལ་ཁབ་དེ་གའི་ཚང་མ་ལོག་ལ་ཡ་ཁོ་ཐུན་མོང་གི་ཁྱད་ཆོས་རེད་ཅིག་ག་རེ་འདུག་ཟེར་བ་ཡིན་ན་རྒྱལ་ཁབ་དེ་གའི་ཚང་མ་ལོག་ཡིན་ན། རྒྱ་ནག་གི་ཨ་ནི་སྲིད་འཛིན་ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་ཟེར་དེའི་ལས་འཆར་ཡོད་རེད་པ་དེའི་ནང་ལ་ཞུགས་མཁན་ཡིན་པ་མ་ཟད་དེའི་ནང་ཞུགས་མཁན་རྒྱལ་ཁབ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་པ་རེད། དེ་གས་ཚང་མ་ལོག་གི་ཡིན་ན་ད་རྒྱལ་ཁབ་དེ་གས་དེ་གས་བཀག་ཀློག་གི་བུ་ལོན་སྤྲད་མ་ཐུབ་པའི་ནང་ལོག་ནས་ཡིན་བུ་ལོན་སྤྲད་ས་གཙོ་བོ་དེ་ཡིན་ན་གང་དག་རྒྱ་ནག་ཆགས་བསྡད་ཡོད་ས་རེད། དེ་འདྲ་སོང་ཙང་ད་གང་དག་རྒྱལ་ཁབ་དེ་ཚོའི་ནང་ལོག་ལ་ཡང་དཀའ་ངལ་འཕྲད་པ་དེ་ཚོ་དག་ཡིན་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་དང་ཡིན་ན་འབྲེལ་བ་ཆེན་པོ་ཞུ་ཞུ་བྱས་པ་དེ་ཡིན་ན་ད་དར་རྒྱ་སྲིད་ན་མི་མང་ཆེ་གེ་ཡིན་ན་ད་མཐོང་ཐུབ་ཡག་ཆགས་བསྡད་ཡོད་ས་རེད་དེ་ནས་དཔེར་ན་ཆ་བཞག་ན་ད་ཨ་མདའ་འཛམ་གླིང་དངུལ་ཁང་གི་ཡང་དེ་བཞིན་སྙན་ཐོ་ཞིག་འདུག་དེའི་ནང་བལྟས་པ་ཡིན་ན་དར་རི་གེ་ད་འཛམ་བུ་གླིང་ནང་ལོག་ལ་ཡང་རྒྱལ་ཁབ་སྐྱོ་ཤོས་ད་ཨ་མདའ་ད་འདིར་བཤད་པའི་དེ་གའི་རྒྱལ་ཁབ་དེ་གའི་གཙོ་བོ་ཆེ་ཆེ་ཡིན་ན་རྒྱལ་ཁབ་དེ་ཚོའི་ཨ་ནི་ཁོ་ཚོའི་བུ་ལོན་དེ་གའི་བསྡོམས་བྱས་ད་ལོའི་ལོ་གཅིག་ནང་ལོག་ལ་ཡང་བུ་ལོན་སྤྲད་དགོས་ཡག་ཁོ་ར་ཨ་ནི་དུང་ཕྱུར་ཨ་མི་རི་ཀའི་ཌོ་ལར་དུང་ཕྱུར་ཡིན་ན་སུམ་བརྒྱ་ལྔ་བཅུ་ཙམ་ཞིག་འདུག་ཟེར། ཨ་འདིའི་ནང་ལོག་ནས་ད་བརྒྱ་ཆ་བཞི་བཅུ་ཙམ་ཞིག་ད་བུ་ལོན་སྤྲད་ས་དེ་ཡིན་ན་རྒྱ་ནག་ལ་སྤྲད་དགོས་ཀྱི་འདུག་བྱས་ཙང་ད་འཛམ་བུ་གླིང་ནང་ལོག་ལ་དངོས་གནས་བྱས་ན་རྒྱལ་ཁབ་ཆེན་པོ་མིན་རྒྱ་ནག་དེ་རུ་གས་སྟོབས་ཆེན་པོ་ཆགས་ཚོད་རེད་སྟོབས་ཆེ་ཤོས་མ་རེད་ཨ་མི་རི་ཀ་ཡོད་ལྷག་པར་དུ་ཉི་ཧོང་དང་དེ་ཚོ་ཡིན་ན་རྒྱུན་དུ་འཁོར་ནས་འཛམ་བུ་གླིང་ནང་ལོག་ལ་ཡག་ད་རྒྱལ་ཁབ་སྐྱོ་པོ་དེ་ཚོ་རོགས་རམ་དང་བུ་ལོན་བཏང་མཁན་ཤུགས་ཆེ་ཤོས་ཅིག་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཡོད་དེ་ལས་ཡིན་ན་རྒྱ་ནག་གི་དེ་གི་ཚེ་རྒྱལ་ཁབ་གང་དག་དཀའ་ངལ་འཕྲད་དེ་འགྱོ་དེ་ཚོ་ལ་ཡག་བུ་ལོན་དེ་གི་ཆགས་ཡག་དེ་ཡིན་ན་ག་འདྲ་སེ་བྱས་པ་རེད། སྤྱིར་བཏང་བྱས་པ་ཡིན་ན་རྒྱལ་ཁབ་སྐྱོ་པོ་དེ་ཚོ་ལ་ཡང་བུ་ལོན་བཏང་བྱས་རྨང་གཞི་འཛུགས་སྐྲུན་དང་དེ་ཚོ་བྱེད་བཅུག་གིན་ད་ཁོ་གཅིག་ཡག་གར་བྱེད་པ་དེ་ཡིན་ནའི་ལས་རྒྱ་ནག་གི་བྱེད་སྟངས་དང་དེ་ཚོ་མང་པོ་ཞིག་བྱེད་ཀྱིན་ན་གཙོ་བོ་དེ་ནི་རྒྱ་ནག་ཁོ་རང་ཚོའི་ཐབས་ཇུས་དང་ཁོ་ཚོའི་ཕྱི་འབྲེལ་གྱི་འབྲེལ་བའི་དགོས་མཁོ་དང་དེ་འདྲས་བྱེད་བྱེད་ནས་ད་རྒྱལ་ཁབ་དེ་ཚོ་ནང་ལ་ལམ་ཁ་བཟོ་གར་འགྲོ་ཡག་དང་དཔེར་ན་ཆ་བཞག་ན་ཨ་འདི་སྲི་ལང་ཀ་ལ་ཡང་དཔེ་བཞག་དང་སྲི་ལང་ཀར་དཔེ་བཞག་པ་ཡིན་ན་སྲི་ལང་ཀ་ལ་ཡང་དེ་སྔ་ད་ལམ་ཁ་རྒྱ་ཆེན་པོ་ཞིག་ནས་མོ་ཊ་མགྱོགས་པོ་འགྲོ་ས་དེ་བཟོས་ཞུབ་བྱས་པ་འདྲ་འདུག་པ་འདི་དཔལ་འབྱོར་ཉམས་ཞིབ་མང་པོ་གཅིག་གིས་སྲི་ལང་ཀའི་གཞུང་ལ་ལབ་བཞག་ད་ཁྱོད་རང་ཚོ་རྒྱལ་ཁབ་ཀྱི་ད་ལྟའི་གནས་སྟངས་འདི་ལས་འདི་འདྲས་དགོས་ཡག་ཡོད་མ་རེད་འདི་འདྲས་བཟོ་ཡག་གི་ཁོ་དཔལ་འབྱོར་གྱི་ནུས་པ་ད་འདི་འདྲས་ཁོར་ཡོད་མ་རེད་བུ་ལོན་ཟ་བྱས་བཟོས་ན་ཉེན་ཁ་ཆེན་པོ་ཞིག་རག་རེད་འདི་མ་ཟད་ཁོང་ཚོའི་གནམ་ཐང་ཞིག་འདུག་གནམ་ཐང་འདི་ལ་ཡང་ཡིན་ན་རྒྱ་ནག་བཟོ་ཚོང་ལས་ཁང་གཅིག་གིས་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་གཉིས་ཙམ་ཞིག་ད་གང་ལྟར་བུ་ལོན་བཏང་བྱས་བཟོས་འགྱོ་རེད་ཤག་གནམ་ཐང་འདི་བརྒྱབ་ཚར་བའི་རྗེས་ལ་ཡང་འདིའི་གནམ་ཐང་གནམ་གྲུ་ད་བབ་མཁན་ད་རམ་ཞིག་རག་ཡོད་ས་མ་རེད་གང་འཚམ་ཞིག་ལ་ཡང་གནམ་ཐང་འདི་གློག་གི་གློག་རིན་སྤྲད་མ་ཐུབ་པར་གང་དྲག་སྒོ་རྒྱག་དགོས་ཀྱི་ཤག་ད་ཡིན་ན་ལས་ཁོ་ཚོའི་བུ་ལོན་དེ་ཡིན་ན་ད་གང་དྲག་རྒྱ་ནག་གི་བཟོ་ཚོང་ལས་ཀ་རྒྱག་མཁན་དེ་ལ་སྤྲད་དགོས་རེད་པ་བྱས་ཙང་རྒྱ་ནག་གིས་ཡིན་ན་ཕྱོགས་གཅིག་ནས་ཁོ་ཚོའི་ཕྱི་འབྲེལ་གྱི་དམིགས་ཡུལ་དང་ཆབ་སྲིད་ཀྱི་དམིགས་ཡུལ་དང་དེ་འདི་ཡིན་མ་ཟད་ཡང་རྒྱ་ནག་ནང་ལོགས་བཟོ་ཚོང་ལས་ཀ་མང་པོ་ཞིག་བྱེད་ཀྱི་ད་གང་དྲག་ཁོ་ཚོའི་ད་རེ་ཁས་རྒྱ་ནག་ནང་ལོགས་ལ་ཡང་དེ་ལམ་ཁ་དང་དེ་ཚོ་མང་པོ་ཞིག་བརྒྱབ་བརྒྱབ་ཚར་བའི་རྗེས་ལ་ཡིན་ན་ད་འགྲོ་ས་མེད་པའི་བཟོ་འདྲ་བྱས་ཁོ་རང་ཚོའི་ཅིག་ལས་ཀ་བྱེད་ས་ཅིག་དགོས་རེད་པ་འདི་ག་དེ་མ་རྩ་འཇོག་ས་ཅིག་ཡིན་ནའི་རེད་མི་ལས་ཀ་བྱེད་གར་གཏོང་མཁན་ཡིན་ནའི་རེད་རྡོ་སོལ་དང་ངར་ལྕགས་དང་འདི་ག་དེ་བེད་སྤྱོད་གཏང་ས་ཅིག་དགོས་རེད་པ་འདི་ཚོ་མེད་དུས་ཡུན་རྒྱལ་ཁབ་ཆུང་ཆུང་ཚོ་ལ་ཕྱིན་བྱས་ཡིན་ན་ཁོ་ཚོ་བུ་ལོན་བཟོ་རུ་བཅུག་བྱས་ད་གང་ལྟར་མི་སྐྱོ་བོ་གཅིག་ལ་ཡ་ཁོས་བུ་ལོན་སྤྲད་ཡག་ནུས་པ་མེད་མཁན་གཅིག་ལ་ཡ་བུ་ལོན་ཞེ་པོ་ཞིག་བཏང་བྱས་ཁོ་ཉི་མ་ཁ་ཤས་ཞེ་པོ་ཞིག་སྐྱིད་པོ་བཏང་རུ་བཅུག་པའི་བཟོ་འདྲ་ཅིག་ད་ཁོ་སྐྱིད་པོ་བཏང་དུས་ཙམ་པ་ད་ཁོ་ཡུན་འགོར་ལྟར་ཡིན་ན་གང་མཚམས་ཅིག་ནས་བུ་ལོན་སྤྲད་མེད་དུས་ཙམ་པ་ད་དཀའ་ངལ་ཞིག་འཕྲད་ཀྱི་རེད་པ་འདི་དེ་གས་བཟོ་འདྲ་ཅིག་བྱས་པའི་གནས་སྟངས་ཅིག་འདི་ཆགས་བསྡད་ཡོད་ས་རེད་ད་འདི་ནས་ཡིན་ན་ད་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་ཁོ་རའི་སྐོར་བཤད་པ་ཡིན་ནའི་རེད། ཨ་ད་སྤྱིར་བཏང་ཡིན་ན་འཛམ་བུ་གླིང་སྒང་ལ་ཡང་མཐོང་ཚུལ་གཉིས་གསུམ་ཅིག་འདུག་གཅིག་གིས་ནི་ང་རང་ཚོ་རྒྱུན་དུ་ལྟོས་པ་ལ་ཡང་ད་ཕྱི་རྒྱལ་གྱི་ལྟོ་བ་གསར་འགྱུར་ཐོག་ལ་ཡང་ད་ལྟ་བར་གོ་བ་དེ་རེད་རྦད་དེ་ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་དེ་ཚོ་དངུལ་རྦད་དེ་སྒོར་མོ་རྦད་དེ་དུང་ཕྱུར་ཨ་ནེ་ཐེར་འབུམ་མང་པོ་བཏང་བྱས་ཡིན་ན་ད་འཛམ་བུ་གླིང་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང་རྦད་དེ་ཤུགས་རྐྱེན་ཆེ་རུ་བཏང་ཁོང་ཚོའི་ཨ་ནེ་དེ་ཚོ་བུ་ལོན་སྤྲད་མ་ཐུབ་མཁན་དེ་ཚོ་ད་གྲུ་ཁ་ཡིན་ནའི་རེད་གནམ་ཐང་ཡིན་ནའི་རེད་ལམ་ཁ་དེ་ཚོ་ག་ལེ་ག་ལེ་ཡིན་ན་རྒྱ་ནག་ལ་བདག་བྱས་ལྷག་པར་དུ་ཨ་ཧྥེ་རི་ཁའི་ནང་ལོགས་ལ་གཏེར་ཁ་དེ་ཚོ་མང་པོ་ཞེ་པོ་ཅིག་ཡིན་ན་ཨ་ནི་རྒྱ་ནག་གིས་གང་ལྟར་ད་བུ་ལོན་སྤྲད་མ་ཐུབ་མཁན་དེ་ཚོ་ཡིན་ན་གཏེར་ཁ་ཁོ་རང་ཆ་ཚང་ད་རྒྱ་ནག་ལ་ཡ་བདག་པའི་བཟོ་ཆགས་བྱས་ཡིན་ན་ད་གང་ལྟར་འདི་ནང་རྒྱ་ནག་གི་ཁེ་བཟང་དང་འདི་ཞེ་པོ་ཞིག་བཟོ་གི་ཡོད་རེད་ཅེས་བཤད་སྲོལ་ཅིག་རེད་ཤག་ད་ཡིན་ན་ལས་བཤད་སྲོལ་དེ་མ་ཡིན་པ་ཅིག་འདུག་འདི་ག་རེ་འདུག་ཟེར་ན་ངས་བྱས་ན་འདི་ཡིན་ན་གལ་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག་འདི་ག་རེད་འདུག་ཟེར་ན་ད་ལྟ་ཕྱིའི་རྣམ་པ་ཇི་ཚོད་པ་ད་ཞི་ཅིན་ཕིང་གི་རྦད་སྒོར་མོ་ཐེར་འབུམ་མང་པོ་རྒྱ་ནག་ལ་བཏང་བྱས་ཨང་ད་ད་རྒྱུད་གཅིག་ལམ་གཅིག་ལས་ཀ་དེ་གས་བྱེད་ཀྱི་ཡོད་རེད་པ། དེ་གས་བྱས་པ་འདིའི་དམིགས་ཡུལ་ད་དེ་ཚོ་ད་ཨང་ད་ད་གིན་ངས་བཤད་པ་ནང་བཞིན་བྱས་རྒྱལ་ཁབ་དེ་ཚོ་ནང་ཕྱིན་འཛུགས་སྐྲུན་བྱས་ཁོ་ཚོ་ལས་ཤུགས་རྐྱེན་སྤྲད་གང་ཙམ་རྒྱལ་ཁབ་དེ་ཚོ་གང་ག་ལོག་རྒྱ་ནག་ལ་ཉན་མཁན་རྒྱལ་ཁབ་འདི་ཆགས་ཨང་རྒྱ་ནག་འདིའི་ནང་ལོགས་ལ་ཡང་ཙམ་ཙམ་ཁེ་བཟང་ཡང་ཟས་བྱས་ཡག་གི་འདི་འདྲ་ཅིག་ད་ཡིན་གྱི་རེད་ཏན་ཏན་ཡིན་ནའི་དོན་དངོས་ཐོག་ལ་ཡང་ཡིན་ན། རྒྱ་ནག་གི་ད་ལྟ་བར་དུ་བཏང་བཞག་པའི་དངུལ་དེ་ཚོ་མང་པོ་ཞེ་པོ་ཅིག་ད་ག་འདྲ་ལས་ཀ་ཡག་པོ་མ་བྱུང་བྱས་བྱས་བུ་ལོན་སྒྲུབ་མ་ཐུབ་བྱས་ད་དཔེར་ཆ་བཞག་ན་ད་ལྟ་སི་རི་ལང་ཀ་ལ་ཡ་ཡིན་ན་ད་གཞུང་འབྲེལ་རང་གི་ད་དངོས་སུ་རང་མ་ཕྱིར་བཤད་ཡག་ཁོ་རང་ཡིན་ན་ཨ་མི་རི་ཀ་སྒོར་མོ་དུང་ཕྱུར་ལྔ་བཅུ་ང་བརྒྱད་ཅིག་བུ་ལོན་འདུག་ག་ད་དེ་སི་རི་ལང་ཀས་སྤྲད་ཡག་ཁོ་རང་ཐུབ་ཡག་ཡོད་མ་རེད། ད་ད་ག་ནང་བཞིན་ཡིན་ན་པའི་ལའོ་དང་པ་ཀི་སི་ཐན་ཞེ་དྲག་སྡུག་ཡོད་ས་རེད་རྒྱ་ནག་བུ་ལོན་བཏང་བཞག་པ་དེ་ཚོ་སྒྲུབ་མ་ཐུབ་བྱས་བྱས་ད་ག་ནང་བཞིན་ལའོ་ལ་ཆ་བཞག་པ་ཡིན་ན་འདི་སྔོན་ལ་ཡང་རྒྱ་ནག་གིས་ཤི་ཧྲོན་པ་ན་ས་ནས་མ་ལའོ་བྱས་བྱས་ཡིན་ན་རི་ལིའི་ལྕགས་ལམ་བཟོས་བྱས་རི་ལིའི་ལྕགས་ལམ་བཟོས་སྒོ་ཕྱེ་ཚར་རྗེས་ལ་ནད་ཡམས་འགོ་བཙུགས་ད་ག་ད་འདི་ནི་སྤྱིར་བཏང་རི་ལིའི་ལྕགས་ལམ་དེ

ད་དེ་བཏང་མ་ཐུབ་ཙང་ན་ཡིན་ན་ལི་ཐ་བུ་ལོན་སྤྲད་གོ་ར་བྱེད་དང་ད་ལའོའི་ད་ལྟ་ཡིན་ན་ཕལ་ཆེར་རྒྱལ་ཁབ་ཁོ་རང་ཡིན་ན་ག་འདྲ་མ་ད་བེ་རྡིབ་ཡག་གི་ཉེན་ཁའི་འགྲམ་ལ་ཡོད་ས་རེད་དེ་འདྲ་སོང་ཙང་ཁྱོན་ཡོངས་ནས་བལྟས་བ་ཡིན་ན་ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་ཟེར་དེ་གཅིག་རྒྱལ་པོར་དང་གཅིག་ཕྱི་ལ་ཡ་རྫི་སྐོར་ཞེ་པོ་ཅིག་ཁ་ཅིག་མི་ཤེས་དོན་དངོས་ཐོག་ལ་ཡ་རྒྱ་ནག་ལ་ཡ་དཔལ་འབྱོར་ཐོག་ནས་གྱོང་གུད་ཞེ་པོ་ཆེན་པོ་ཆེ་བྱས་ཡིན་ན་ད་ད་མ་ཀྲམ་ཤ་བའི་ད་བུ་ལོན་སྒོར་མོ་ཐེར་འབུམ་མང་པོ་འཛམ་བུ་གླིང་གི་རྒྱལ་ཁབ་སྐྱོ་བོ་དེ་ཚོ་ན་ལ་སྤྲད་བཞག་འཇོག་དེ་ག་མང་ཆེ་ཅིག་ཁོ་ཚོ་ཟས་བྱས་ན་མཐའ་མ་དེ་ཚོ་བུ་ལོན་བསྡུ་ཐུབ་མ་རེད། བསྡུ་མ་ཐུབ་བཅུག་གོ་གི་མིན་པ། ད་གལ་སྲིད་ཡང་བསྡུ་མ་ཐུབ་བྱས་ཁོ་ཚོས་རྒྱལ་ཁབ་དེ་ཚོའི་ནང་མི་མང་གི་ཨོ་རྒྱ་ནག་གིས་དངུལ་སྤྲད་བྱུང་བསམ་པའི་དགའ་ཚོར་དང་དེ་འདྲས་ཅིག་ཡོད་པ་ཡིན་ན་ད་ཁོ་དངུལ་གྱིས་བྱས་མིའི་སེམས་པ་ཉོས་ཐུབ་པའི་བཟོ་འདྲ་ཅིག་གི་གང་འདྲ་ཁྱད་ཆོས་ཤིག་བྱུང་བར་དེ་ཕལ་ཆེར་རྒྱ་ནག་རྒྱལ་ཁབ་ཆེན་པོ་གཅིག་ངོས་ནས་བཤད་པ་ཡིན་ན་ད་ཁྱད་པར་མེད་པའི་བཟོ་འདྲ་ཅིག་ངོས་འཛིན་བྱེད་ཀྱི་བྱས་ཆགས་སྲིད་པ་རེད་དེ་ལས་ཡིན་ནའི་དོན་དངོས་ཐོག་ལ་དེ་འདྲས་ཡིན་ས་མ་རེད། འདི་དངུལ་མང་པོ་ཞིག་བཏང་སའི་རྒྱལ་ཁབ་དེ་ཚོ་ནང་ལོགས་ལ་ཡང་ད་ག་འདྲ་ཅིག་འཛུགས་སྐྲུན་བྱེད་སྟངས་དང་དེ་འདྲས་མང་པོ་ཞེ་པོ་ཅིག་རྐྱེན་གྱིས་རྒྱལ་ཁབ་དེ་ཚོའི་ནང་ལོགས་ཀྱི་མི་མང་ཡིན་ནའི་རེད་ཐ་ན་སྲིད་དོན་ཚོགས་པ་ཡིན་ནའི་རེད་མང་པོ་ཅིག་གིས་ད་རྒྱ་ནག་གི་བྱེད་སྟངས་འདི་ལ་ཡང་ཞེ་པོ་ཅིག་གི་མ་དགའ་དང་འཁོན་འཛིན་དང་ད་རིང་དཔེར་ན་ཆ་བཞག་སི་རི་ལང་ཀའི་ནང་ལོགས་ལ་ངོ་རྒོལ་བྱས་པའི་སྐབས་ལ་ཡང་ཁག་ཅིག་གིས་ནི་རྒྱ་ནག་ལ་ཐད་ཀར་སྐྱོན་བརྗོད་དང་ཨ་ནི་ངོ་རྒོལ་བྱས་དེ་ཚོ་མཐོང་ཡག་འདུག་ཨ་ད་ག་ནང་བཞིན་ཨ་ཧྥེ་རི་ཁའི་རྡོ་ཆེན་པོ་ཡིན་ནའི་རེད་རྒྱ་ནག་གིས་དངུལ་མང་པོ་ཞིག་བཏང་སའི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང་མི་དམངས་རེད་ད་མི་རྒྱ་ནག་ལ་དགའ་པོ་བྱེད་མཁན་ཅིག་ཡོད་མ་རེད་རམ་འདི་ཡོད་མ་རེད་གྲས་འདི་ནང་ལོགས་ལ་ཡང་ཁེ་བཟང་རག་མཁན་དང་དེ་འདྲ་གི་ད་ཅིག་གི་སྲིད་དོན་པ་དང་མི་དེ་འདྲ་ལྐོག་ཟ་རུལ་སུངས་བྱེད་མཁན་ཚོ་ད་དགའ་པོ་ཞེ་ཅིག་བྱེད་དེ་ལས་མི་དམངས་མང་ཆེ་གི་བག་ཆགས་ནང་ལོགས་ལ་ཡང་ཞེ་པོ་ཅིག་གི་ཨ་ནི་རྒྱ་ནག་ལ་ཡང་ད་ག་འདྲ་མ་དགའ་བ་དེ་འདྲ་ཡོད་ས་རེད་དེ་འདྲ་སོང་ཙང་ཨ་ད་ཁ་ཅིག་ཟེར་ཡག་བྱས་ཡིན་ན། ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་ལས་ཀ་དེ་ཡིན་ན་འགྲོ་སོང་ཆེན་པོ་ཞེ་པོ་ཞིག་བཏང། རྒྱལ་ཁབ་དེ་ཚོའི་ནང་ལོགས་ལ་དོན་དངོས་ཀྱི་ཕན་ཐོགས་ཡག་དེ་ཞེ་དྲག་གི་ད་དངུལ་འགྲོ་སོང་དང་བྱས་པ་ཡིན་ན་ཞེ་པོ་ཆུང་ཆུང་བྱས། དེའི་སྒང་ལ་ཡིན་ན་རྒྱལ་ཁབ་དེ་ཚོ་གྲས་མང་པོ་གཅིག་ཡིན་ན་ད་ད་རི་གྷལ་བུ་ལོན་ནང་ཐིམ་བྱས་ཡིན་ན་དཔལ་འབྱོར་དཀའ་ངལ་ཞེ་པོ་ཆགས། དཔལ་འབྱོར་དཀའ་ངལ་ཆགས་པའི་རྐྱེན་གྱིས་ཨ་ནི་རྒྱ་ནག་གཞུང་གི་བྱེད་སྟངས་དེ་ཚོ་ཚུར་བལྟས་བྱས་ཡིན་ན། རྒྱལ་ཁབ་དེ་ཚོ་ནང་ལ་ཡང་རྒྱ་ནག་ལ་ཡང་མ་དགའ་བྱེད་མཁན་ཅིག་ད་ག་འདྲ་དངུལ་བཏང་མིའི་ག་འདྲ་ཁོང་ཁྲོ་ཉོས་པའི་བཟོ་འདྲ་བྱས་བྱས་ཡིན་ན། ག་འདྲ་ལམ་ལྷོང་ཁྱོན་བྱུང་ཡོད་མ་རེད་ངས་ཤུགས་ཆེན་པོ་ཞིག་རག་འདུག་བྱས་བྱས་ད་ད་རིང་ང་ཚོའི་དེ་ཕར་ཁེར་དཔྱད་ཞིབ་ལས་རིམ་དེ་ད་མཇུག་བསྒྲིལ་གྱི་ཡིན་ང་ཚོའི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་རོགས་གནང།